མཁྱེན་ཉིད་ཀྱི་སེམས་དང་མ་བྲལ་བར་གནས་པར་བྱེད་ན། ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པའི་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་ཕུང་པོ་ཡོངས་སུ་མ་གཏུགས་པ་ཁོ་ན་ཡིན་ནོ། གལ་ཏེ་ཞེས་པ་མན་ཆད། གལ་ཏེ་ཞེས་པ་མན་ཆད་དེ་བཞིན་དུ་སྦྱར་ཏེ། གུང་ཚིགས་དང་ཕྱི་དྲོ་གཉིས་གུང་ཚིགས་དང་ཕྱི་དྲོ་གཉིས་དང། ཕྱི་དྲོ་དང་མཚན་མོའི་ཐུན་དང་པོ་གཉིས་དང་ཐུན་དང་པོ་དང། མཚན་མོའི་གུང་ཐུན་གཉིས་དང་གུང་ཐུན་དང། ཐུན་ཐ་མ་གཉིས་ལ་གསུངས་ནས་ཉེ་བར་འཁོར་དེ་ལྟར་ཐེག་པ་ཆེན་པོ་ཡང་དག་པར་ཞུགས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་བསླབ་པ་ནི་ཡོངས་སུ་བཅོས་པ་ཡིན་ཏེ། དེ་ལ་ནི་བྱང་ཆུབ་སེམས་དཔའ་འགྱོད་པས་ཀུན་ནས་ལྡང་བ་ཧ་ཅང་བསྐྱེད་པར་མི་བྱ་ཞིང་ཧ་ཅང་ཡིད་ལ་གཅགས་པར་ཡང་མི་བྱའོ། ཉེ་བར་འཁོར། དེ་ལ་ཉན་ཐོས་ཀྱི་ཐེག་པ་ལ་ཡང་དང་ཡང་དུ་ཉེས་པ་བྱུང་ན་ནི་ཉན་ཐོས་ཀྱི་ཐེག་པ་བའི་ཚུལ་ཁྲིམས་ཀྱི་ཕུང་པོ་ཉམས་པ་དང་རབ་ཏུ་ཉམས་པ་དང་ཡོངས་སུ་གཏུགས་པ་ཡིན་པར་བཤད་པས་དེ་ཅིའི་ཕྱིར་ཞེ་ན་ཉན་ཐོས་ཀྱི་ཐེག་པས་ནི་ཉོན་མོངས་པ་ཐམས་ཅད། སྤངས་པའི་ཕྱིར། མགོ་དང་གོས་ལ་མེ་འབར་བ་ལྟ་བུར་བྱ་དགོས་པའི་ཕྱིར་ཏེ་དེ་ལྟར་ན་ཉན་ཐོས་ཀྱི་ཐེག་པ་ལས་ལྷག་པའི་ཡོངས་སུ་མྱ་ངན་ལས་འདའ་བར་འདོད་པ་རྣམས་ཀྱི་བསླབ་པ་ནི་བཅོས་སུ་མེད་པ་ཡིན་ནོ་ཞེས་གསུངས་པའི་སྔ་དྲོ་ལྟུང་བ་བྱུང་ན། ཞེས་པའི་ལྟུང་བ་དེ་ནི་སྔ་དྲོ་ལྟུང་བ་བྱུང་ན་ཞེས་པའི་ལྟུང་བ་དེ་ནི་རྩ་ལྟུང་ཡིན་པའི་ཕྱིར། རྩ་ལྟུང་ཡིན་པའི་ཕྱིར། རྩ་ལྟུང་ཡིན་པར་ཅིས་ཤེས་ན་ཐེག་ཆེན་དང་ཉན་ཐོས་ཀྱི་བསླབ་པ་གཉིས་ཕྱིར་ཕྱིར་བཅོས་སུ་ཡོད་མེད་ཀྱི་ལན་དུ་གསུངས་ལ་དེའི། དོན་བསྡུར་ཡང་དེ་ལྟ་ན་བྱང་སེམས་ཀྱི་བསླབ་པ་བཅོས་སུ་ཡོད་པ་ཞེས་པ་དང་ཉན་ཐོས་ཀྱི་ཐེག་པ་བ་ལ་ཉེས་པ་བྱུང་ན་སླར་བཅོས་སུ་མེད་པར་གསུངས་པས་ཤེས་ཏེ། རྩ་ལྟུང་ལས། རྩ་ལྟུང་ལས་གཞན་ཕྱིར་བཅོས་སུ་རུང་གི་ཉན་ཐོས་ལ་ཡང། ཆོས་སྤྱོད་ཚུལ་སྟོང་གི་ཉན་ཐོས་ལ་ཡང་ཡོད་པའི་ཕྱིར། བྱང་སེམས་ཀྱི་ཁྱད་ཆོས་མ་ཡིན་ནོ། གལ་ཏེ་དེ་ནི་མི་རིགས་ཏེ་རྩ་ལྟུང་ཡིན་ན། ཚུལ་ཁྲིམས་ཀྱི་ཕུང་པོ་ཡོངས་སུ་མ་གཏུགས་པ་ཁོ་ན་ཡིན་ནོ་ཞེས་གསུངས་པ་དང་འགལ་བའི་ཕྱིར་ཏེ། ཚུལ་ཁྲིམས་ཡོངས་སུ་གཏུགས་པའི་དོན་ནི་ས་ཡང་ཉམས་པའི་དོན། ཡིན་པའི་ཕྱིར་ཞེ་ན་སྐྱོན་མེད་དེ་བསླབ་བཏུས་སུ་བགྲངས་པའི་རྒྱུ་རུ་ལས། བསླབ་བཏུས་སུ་དྲངས་པའི་འགྱུར་ལས་ཚུལ་ཁྲིམས་ཀྱི་ཕུང་པོ་ཐ་མལ་དུ་ཞེས་འབྱུང་བ་དེ། ཚུལ་ཁྲིམས་ཀྱི་ཕུང་པོ་མཐའ་མེད་དོ་ཞེས་འབྱུང་བ་དེ་བདེ་སྟེ། དེའི་དོན་བྱང་སེམས་ཀྱི་རྒྱུད་ཀྱི་ཚུལ་ཁྲིམས་དེ། བྱང་སེམས་རྒྱུད་ཀྱི། བྱང་སེམས་རྒྱུད་ཀྱི་ཚུལ་ཁྲིམས་དེ། རྩ་ལྟུང་བྱུང་ནས་ཕྱིར་བླང་དུ་མེད་ན་དེའི་མཐའ་དེ་ཙམ་དུ་ཟད་པས། དེའི་མཐའ་དེ་ཙམ་དུ་ཟད་པས་མཐའ་ཡོད་ན་ཡང་བླང་དུ་ཡོད་པས་མཐའ་ཡོད་ན་ཡང་བླང་དུ་ཡོད་པས། མཐའ་མེད་ཅེས་པ་ཡིན་པའི་ཕྱིར། གལ་ཏེ་མདོ་དེ་ཐུན་ཚོད་སྟོན་དུ་ཆུག་ན་ཡང་མི་འགྲིག་སྟེ། ཐུན་ཚོད་མི་འགྲིག་སྟེ་ཐུན་ཚོད་འདོད་པ་ལྟར་ན་ཐུན་དེའི་ནང་དུ་གཉེན་པོས་སླེབས་དགོས་ལ་སྔ་དྲོ་ལྟུང་བ་བྱུང་ན་གུང་ཚིགས་ལ་ཞེས། ཞེས་གསུངས་ཤིང་དེ་གཉིས་ཀྱང་ཐུན་ཚོད་སོ་སོ་བར་འདོད་པའི་ཕྱིར། གཞུང་ནས་ངོ་ཚ་ཁྲེལ་ཡོད་གཞུང་ནས་ངོ་ཚ་ཁྲེལ་ཡོད་དང་ཉེས་དམིགས་སུ་ལྟ་བ་ཡོད་མེད་སོགས་བཤད་ལ། མདོ་ལས་སྨོན་སེམས་དང་མ་བྲལ་བ་ལ་གསུངས་པའི་ཕྱིར། ད་དེ་གང་ཟེར་བ་ན་དེའི་སྐད་ཆ་དེ་གི་དེ་དང་ནི་སྨོན་སེམས་དང་མ་བྲལ་བ་ལ་གསུངས་པའི་ཕྱིར་འོ་ན་ལམ་སྒྲོན་འགྲེལ་པར་ལམ་སྒྲོན་འགྲེལ་པར་ཐུན་ཚིགས་དྲུག་པོ་དུམ་བུ་བཅོ་བརྒྱད་དུ་གྱུར། ཐུན་ཚིགས་དྲུག་པོ་དུམ་བུ་བཅོ་བརྒྱད་དུ་གྱུར། སྔ་དྲོའི་ཐུན་ལ་དུམ་བུ་གསུམ་ཡོད་པས། དུམ་བུ་དང་པོ། དུམ་བུ་དང་པོ། དུམ་བུ་བར་མ་ལ།

ཕྱི་མ་ལྔ་ལ་ཡང་དེ་བཞིན་དུ་འགྲེ་བར་བྱའོ་ཞེས་གསུངས་པ་ཅི་ཞེ་ན། འདི་ནི་ལུང་དེའི་གོང་དུ་སྡིག་པའི་གྲོགས་སྤངས་པ་སྡིག་པའི་གྲོགས་སྤངས་སྡིག་པའི་གྲོགས་སྤངས་ཐུན་རྩིས་དང། སྡིག་པའི་གྲོགས་སྤངས་ཐུན་རྩིས་སྦྱོར་དང་ལྡན་ཞེས་སོགས་ཀྱི་བྱང་སེམས་ཀྱི་སྡོམ་པ་བཟུང་ནས་ལམ་ལ་འཇུག་པའི་སློབ་མའི་མཚན་ཉིད་བཤད་པ་ཡིན་ཏེ། ཐུན་རྩིས་སྦྱོར་དང་ལྡན་ཞེས་པ་ནི་ཐུན་དྲུག་རེ་རེའི་དུམ་བུ་དང་པོ་གཉིས་སུ་ཉེས་པ་བྱས་པ་དེ།

དེ་འདྲ་བྱས་དུས་ཚོད་གཅིག་ལ་ཆ་གསུམ་དུ་བཏང། ད་དཔེ་བྱས་ན་ཉེས་པ་བྱུང་ཡང་དེའི་དུས་ཚོད་གཅིག་གི་ཆ་དང་པོ་དེ་ལ་ཉེས་པ་བྱུང། ཆ་གསུམ་པ་དེ་གི་བར་དུ་དེ་ལ་ད་འགྱོད་པ་དང་མ་བཟུང་ནས་མ་བྱུང་བ་ཡིན་ན། ཁོ་རང་བྱས་ཡང་གྱོད་ཚུལ་ཁྲིམས་ལ་མ་གནས་ན། མ་གནས་ཁོ་རྒྱུན་དུ་འགྱོད་པ་ལ་དེ་ལས་གྲུབ་པ་རེད། བདག་གི་གོ་སྟངས་དེ་འདྲའི་ཆེད་ཁོ་ན་གྱོད། དེ་འདྲའི་ཆེད་ཁོ་དགུ་འགལ། ད་དེ་འདྲའི་ཆེད་ཁོ་དགུ་འགལ་གྱི་བཟོ་ལྟ་ནི་ཐོན་ཚོད་ནི། ཁོ་རང་ལ་ཡང། ཐུན་ཆ་གསུམ་དུ་བྱས་པ་ལ་བརྟེན་ནས་ཡང་སོ་སོ་གི་ཉེས་པ་བྱུང་ཉེས་པ་མ་བྱུང་ཚར་ནས་དེ་ལ་འགྱོད་པ་འདྲ་བོ་ཅིག་སྐྱེས་ནས་ད་དེ་ལ་ཡང་རབ་འབྲིང་མཐའ་གསུམ་དུ་བཞག་ནས།
རབ་འབྲིང་མཐའ་གསུམ་གི་ནང་ནས་ཡང་ཁོ་རང་རང་ཡང་རེ་རེ་རེ་རེ་རབ་འབྲིང་མཐའ་གསུམ་བཞག་ནས་ཁོ་རང་རང་གི་ནང་ནས། རབ་ཁོ་ལ་ཡང་རབ་དང་རབ་ཀྱི་འབྲིང་དང་རབ་ཀྱི་མཐའ་མ་གཅིག་ཅིག།

གཅིག་གི་གསུམ་ཆ་གཉིས་པ་ལ་བྱུང་བས། ཁོ་རང་འགྱོད་པ་འདྲ་བོ་ཅིག་བྱུང་བ་ཡིན་ན། ཨ་ནི་ཁོ་འབྲིང་ཆེ། འབྲིང་ཆེ། གསུམ་པ་དེ་ལ་བྱས་ན། ཐ་མ། འབྲིང་གི་འབྲིང་ཆེ། མ་ཁོ་གསུམ་པ་ཁོ་གར་ཟེར། དུས་ཚོད། དུས་ཚོད་གཅིག་གི་ཆ་གཉིས་པའི་ནང་གི། ཆ་དང་པོ་ལ་བྱུང་ན། འབྲིང་གི་འབྲིང་གི་རབ།

འོ་ན་ཨ་ལ་མི་མེད་ཅིག་འདྲ་ན་གང་སར་འགྲོ་གི་མེད། འོ་ན། རྩ་ལྟུང་བྱུང་ཡང་ཚུལ་ཁྲིམས་སླར་གསོ་རུང་བ་དེ། རྩ་ལྟུང་བྱུང་ཡང་ཚུལ་ཁྲིམས་སླར་གསོ་རུང་བ་དེ་བྱང་སེམས་ཀྱི་སྡོམ་པ་ལ་བྱེད་དམ། བྱང་སེམས་ཀྱི་སྡོམ་པ་ལ་བྱེད་དང་བྱང་སེམས་རྒྱུད་ཀྱི་སོ་ཐར་ལ་བྱེད། རྩ་ལྟུང་བྱུང་ཡང་ཚུལ་ཁྲིམས་སླར་གསོ་བ་ཟེར་བ་དེ། རྩ་ལྟུང་བྱུང་ཡང་ཚུལ་ཁྲིམས་སླར་གསོ་བ་དེ་བྱང་སེམས་ཀྱི་སྡོམ་པ་ལ་བྱེད་དམ་བྱང་སེམས་ཀྱི་སོ་ཐར་ལ་བྱེད། དང་པོ་ལྟར་ན་སླར་གསོ་བ་ལ་སྨོན་སེམས་དང་སླར་གསོ་བ་ལ་སྨོན་སེམས་དང་མ་བྲལ་ན་ཞེས་པའི་ཁྱད་པར་བརྗོད་པ་མི་རིགས་ཏེ་སྨོན་པ་བཏང་བ་སླར་ཡང་སེམས་བསྐྱེད་ནས་བྱང་སེམས་ཀྱི་སྡོམ་པ་ལེན་ན་སྐྱེ་བའི་ཕྱིར། སྨོན་པ་བཏང་ན་ཡང། རྩ་ལྟུང་བྱང་སེམས་ཀྱི་སྡོམ་པ་སླར་གསོ་བ་དེ་བྱང་སེམས་ཀྱི་སྡོམ་པ་ལ་བྱེད་དམ་མི་བྱེད། བྱང་སེམས་ཀྱི་སྡོམ་པ་ལ་བྱེད་དམ། བྱང་སེམས་ཀྱི་སྡོམ་པ་ལ་བྱེད་དམ་སོ། བྱང་སེམས་དང་པོ་ལྟར་ན་བྱང་སེམས་ཀྱི་སྡོམ་པར་བྱེད་ན་སླར་གསོ་བ་སྨོན་སེམས་དང་མ་བྲལ་ན་ཞེས་ཁྱད་པར་བརྗོད་པ་མི་རིགས་ཏེ་སྨོན་སེམས་བཏང་ཡང་སྨོན་སེམས་བཏང་ཡང་སེམས་བསྐྱེད་ནས་བྱང་སེམས་ཀྱི་སྡོམ་པ་ལེན་པ་ན་སྐྱེ་བས་སྐྱེ་བའི་ཕྱིར། གཉིས་པ་སོ་ཐར་ལ་བཟོས་ན་ད་འགྲིག་མི་བྱེད་པས་གཉིས་པ་སོ་ཐར་གྱི་སྡོམ་ལྡན་ལ་ཕམ་པ་བྱུང་ནས་སླར་བླངས་ཀྱང་སྔོན་གྱི་སྡོམ་པ་འདྲ་བ་ཕྱིར་བླང་དུ་མེད་པར་ཐེག་པ་ཆེ་ཆུང་གི་གཞུང་མང་པོ་ནས་གསུངས་པའི་ཕྱིར་དང། སྨོན་ལམ་དང་བྲལ་མ་བྲལ་གྱི་ཁྱད་པར་ཡང་མི་འཐད་པའི་ཕྱིར་རོ་ཞེ་ན། ས་ད་ནི་ཁ་ཅིག་ཁ་ཅིག་གིས་རྩོད་པ་ཅིག་བཀོད་ནས་རྩོད་པ་ཅིག་བཀོད་ད་དེ། མདོ་འདི་སློབ་དཔོན་ཞི་བ་ལྷས་ས་མདོ་འདི་སློབ་དཔོན་ཞི་བ་ལྷས་བྱང་ཆུབ་ཀྱི་སེམས་ཀྱི་མཐུས་སྡིག་ལྟུང་འདག་པའི་ས་ད། མདོ་འདི་སློབ་དཔོན་ཞི་བ་ལྷས་ད་གདོད་མདོ་ག་གི་བ་ད་ཉག་གི་མདོ་ག་གི་དྲངས་སོ།

མདོ་ཡ་གི་ཡིན་འགྲོ་བསླབ་བཏུས་ལས། ཕྱི་མ་ཐོན་ཚོད་ཀྱི་རྣམ་གཞག་གི་མདོ་དེའི་དོན་མ་ཡིན་ཏེ་མདོ་དེ་ཉིད་ལས། ཉེ་བར་འཁོར་ཇི་ལྟར་ན་ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་བསླབ་པ་ནི་བཅོས་སུ་ཡོད་པ། ཉན་ཐོས་རྣམས་ཀྱི་ཐེག་པ་རྣམས་ཀྱི་བསླབ་པ་བཅོས་སུ་མེད་པ། མེད་པ་ཡིན་ཞེ་ན་ཉེ་བར་གོར། ཐེག་པ་ཆེན་པོ་ལ་ཡང་དག་པར་འཛིན་མཁན་ནི་སྔ་དྲོའི་དུས་སུ་འགལ་ནས་ལན་གསུམ་བྱེད་མདོ་དེ་ཡིན་པར་ཆ་བཞག་པ་ཡིན་ན། མདོ་དེ་ཡིན་པར་ཆ་བཞག་པ་ཡིན་ན། ཆེ་ད་དེ་ལ་སློབ་དཔོན།